ཁྱེའུ་བཀྲ་ཤིས་དབུལ་ཕོངས་ཁྱིམ་ཚང་ཞིག་ནས་ཡིན་སྟབས་ཁོང་ལ་སློབ་སྦྱོང་གི་གོ་སྐབས་ཐོབ་མེད་པ་ནི་ཤོད་མི་དགོས་པ་ཞིག་རེད། དེར་བརྟེན་ལེགས་སྐྱེས་མས་ཁོང་ལ་རྨང་གཞིའི་ཡི་གེ་འགའ་རེ་བསླབས་ཡོད་ནའང། ད་དུང་ཁོང་ལ་མིང་ཚིག་མང་པོའི་ཐོག་ཏུ་རྣམ་དཔྱོད་ཀྱིས་འདང་གི་མེད། དེར་བརྟེན་ཁོང་སངས་རྒྱས་བཅོམ་ལྡན་འདས་དང་འབྲེལ་བའི། ཁོ་རང་གི་ལོ་རྒྱུས་ཤོད་སྐབས་མིང་ཚིག་འོས་འཚམས་རེ་མ་རྙེད་པར་སྐབས་སྐབས་སུ་ཤོད་མཚམས་ཀྱང་འཇོག་དགོས་ཐུག་གི་ཡོད་ནའང་ཁོང་གི་སྒྲུང་ལ་ཉན་མཁན་ཚོས་ཁོང་གི་ཁོང་ལ་ཚིག་གི་མཐུན་རྐྱེན་སྦྱར། ཉན་ཐོས་ཀུན་དགའ་བོ་དང་སྲས་སྒྲ་གཅན་འཛིན་ད་དུང་གཞན་གཉིས་བཅས་ཁོང་གི་ལོ་རྒྱུས་ལ་ཉན་དུ་ཕེབས། གཞན་པ་གཉིས་ལས་གཅིག་ནི་མཚན་ལ་སྐྱེ་དགུའི་བདག་མོ་ཞུ་བའི་དགེ་སློང་མ། བགྲེས་སོང་ཞིག་རེད་འདུག་ལ། གཞན་པ་དེ་ནི་དགུང་ལོ་བཞི་བཅུ་ཞེ་གྲངས་ལ་ཕེབས་པའི་གནས་བརྟན་རྟ་ཐུལ་ཞེས་པ་ཁོང་རེད། དེ་ནས་སྲས་སྒྲ་གཅན་འཛིན་གྱིས་ཁྱེའུ་བཀྲ་ཤིས་ལ་སྐྱེ་དགུའི་བདག་མོ་དང། རྟ་ཐུལ་གཉིས་ངོ་སྤྲོད་གནང་བར་ཁྱེའུ་བཀྲ་ཤིས་ཀྱིས་དགེ་སློང་མ་ཁོང་སངས་རྒྱས་བཅོམ་ལྡན་འདས་ཀྱི་ཨ་སྲུ་སྟེ་ཁོང་བྱིས་པའི་དུས་སུ་གཟིགས་སྐྱོང་གཅེས་ཉར་གནང་མཁན་གྱི་བཙུན་མོ་སྐྱེ་དགུའི་བདག་མོ་ཡིན་པ་ཤེས་པས་སེམས་འགུལ་ཚད་མེད་ཐེབས། སྐྱེ་དགུའི་བདག་མོ་ནི་བཅོམ་ལྡན་འདས་ཀྱིས་ཆེས་ཐོག་མར་ཞལ་བཞེས་གནང་བའི་དགེ་སློང་མ་དེ་རེད་ལ་ད་ལྟའི་ཆར་ཁོང་བཙུན་མ་བདུན་བརྒྱ་ལྷག་ཡོད་པའི་བཙུན་དགོན་ཞིག་གི་མཁན་མོ་ཡིན། སྐབས་དེར་སྐྱེ་དགུའི་བདག་མོ་བཙུན་མ་ཚོའི་ཆེད་དུ་བླང་དོར་བསླབ་བྱ་ཞུ་སླད། བྱང་ཕྱོགས་ནས་འགྲུལ་བཞུད་གནང་སྟེ་བཅོམ་ལྡན་འདས་ཀྱི་དྲུང་དུ་བཅར་བ་ཡིན་འདུག། ཁྱེའུ་བཀྲ་ཤིས་ཀྱིས་དགེ་སློང་མ་སྐྱེ་དགུའི་བདག་མོ་ཁ་སང་དགོང་མོར་གནས་དེར་འབྱོར་བའི་གནས་ཚུལ་ཤེས། སྐྱེ་དགུའི་བདག་མོས་ཁྱེའུ་བཀྲ་ཤིས་ཀྱིས་བཤད་པའི་བཅོམ་ལྡན་འདས་ལྟེང་རྒྱས་ནགས་ཁྲོད་དུ་བཞུགས་སྐབས་ཀྱི་རྣམ་ཐར་ལ་ཅི་ཙམ་ཉན་འདོད་གནང་གི་ཡོད་པ། སྲས་སྒྲ་གཅན་འཛིན་གྱིས་གསལ་པོར་ཤེས་སྟབས་ཁོང་གིས་སྐྱེ་དགུའི་བདག་མོ་སྒྲུང་ཉན་སྒྲུང་ཉན་དུ་གདན་འདྲེན་ཞུས་པར་ཁྱེའུ་བཀྲ་ཤིས་ཀྱིས་དེ་སྔོན་བཅོམ་ལྡན་འདས་ཀྱིས་ཁོ་རང་ལ་སྐྱེ་དགུའི་བདག་མོའི་སྐོར་གསུངས་པ་དག་དྲན་པས། ཁོའི་སེམས་ལ་དུངས་སེམས་ཤིག་སྐྱེས་ཏེ་ལག་གཉིས་ཐལ་མོ་སྦྱར་ནས་མཁན་མོར་གུས་འདུད་ཞུས། སྐྱེ་དགུའི་བདག་མོས་ཀྱང་སྲས་སྒྲ་གཅན་འཛིན་ལ་གདུང་སེམས་དང། བྱམས་བརྩེའི་སྤྱན་གྱིས་ཇི་ལྟར་གཟིགས་པ་བཞིན་ཁྱེའུ་བཀྲ་ཤིས་ལའང་གཟིགས་ཏེ་བཞུགས་སོ། དེ་ནས་སྲས་སྒྲ་གཅན་འཛིན་གྱིས་ཁྱེའུ་བཀྲ་ཤིས་ལ་གནས་བརྟན་རྟ་ཐུལ་ངོ་སྤྲོད་གནང་བར། ཁྱེའུ་བཀྲ་ཤིས་ཀྱིས། ཁོང་དེ་སྔོན་རང་ཉིད་ཀྱི་སྡོད་ཁང་འཁྲིས་སུ་སངས་རྒྱས་བཅོམ་ལྡན་འདས་དང་ལྷན་དུ་དཀའ་ཐུབ་ཀྱི་ཉམས་ལེན་ལ་བརྩོན་པའི་བཅོམ་ལྡན་འདས་ཀྱི་མཆེད་གྲོགས་ལྔའི་ཁྲོད་ཀྱི། གཅིག་ཡིན་པ་ཤེས་པས་ཁོའི་མིག་ནས་དགའ་སྤྲོའི་འོད་མདངས་འཚེར། དེ་སྔོན་བཅོམ་ལྡན་འདས་ཀྱིས་ཁྱེའུ་བཀྲ་ཤིས་ལ། ངས་ངལ་ཞིང་དུབ་པའི་མཐའ་ལ་བརྟེན་པའི་དཀའ་ཐུབ་ཀྱི་སྤྱོད་པ་སྤངས་ཏེ། འབྲས་གསོལ་ཞིང་འོ་མ་འཐུང་བ་དེ་ངའི་མཆེད་གྲོགས་ཚོས་གཟིགས་པས་ཁོ་ཚོས་ང་བསྐྱུར་ཏེ། གནས་གཞན་ཞིག་ནས་མུ་མཐུད་ཉམས་ལེན་གནང་བ་རེད། ཅེས་སོགས་གསུངས་མྱོང་བས། ཁོང་གིས་གནས་བརྟན་རྟ་ཐུལ་འོད་མའི་ཚལ་གྱི་དགོན་པར་བརྟན་བཞུགས་གནང་བའི་བཅོམ་ལྡན་འདས་ཀྱི་སློབ་བུར་ཇི་ལྟར་གྱུར་པ་ཡིན་ནམ་སྙམ་དུ་ཡང། ཡ་མཚར་སྐྱེས་ཏེ་ཡོད་ནའང། དེའི་སྐོར་རྗེས་སུ་ཁོས་སྲས་སྒྲ་གཅན་འཛིན་ལ་བཀའ་འདྲི་ཞུ་གི་རེད། ཁྱེའུ་བཀྲ་ཤིས་ཀྱིས་བཅོམ་ལྡན་འདས་ཀྱི་མཛད་རྣམ་ཞུ་སྐབས་དགེ་སློང་མ་སྐྱེ་དགུའི་བདག་མོས་ཁོང་ལ་ཚིག་གི་རམ་འདེགས་གནང། མོས་ཁྱེའུ་བཀྲ་ཤིས་ལ་དེ་ཙམ་གལ་ཆེན་མིན་པ་ལྟ་བུའི་རིགས་ཀྱང་ཧ་ཅང་ཤེས་འདོད་དང་ཞིབ་ཚགས་ཀྱིས་བཀའ་འདྲི་གནང་སྟེ་སྨྲས་པ། ཁྱོད་ཀྱིས་བཅོམ་ལྡན་འདས་ལ་སྒོམ་གདན་དུ་ཕུལ་བའི་རྩྭ་ཀུ་ཤ་སྟེ། དེ་རྣམས་གང་ནས་བཏུས། ཉིན་ཅི་ཙམ་རེའི་མཚམས་ནས་ཁྱོད་ཀྱིས་བཅོམ་ལྡན་འདས་ལ་རྩྭ་ཆག་གསར་པ་རེ་གྲ་སྒྲིག་ཞུ་གི་ཡོད་ཅེས་སོགས་བཀའ་འདྲི་གནང། ད་དུང་མོས་སངས་རྒྱས་བཅོམ་ལྡན་འདས་ལ་རྩྭ་ཀུ་ཤ་ཕུལ་བའི་ཤུལ་དུ། མ་ཧེ་ཚོར་མཚན་མོར་བཟའ་རྒྱུའི་རྩྭ་ལྡང་གི་ཡོད་མེད་སྐོར་ཡང་ཤེས་འདོད་ཡོད་སྟབས། ཁྱེད་ཀྱིས་དེ་ལྟར་བྱེད་སྐབས་སྦྱིན་བདག་གིས་རྡུང་རྡེག་གཏོང་གི་མི་འདུག་གམ་ཞེས་བཀའ་འདྲིའང་གནང། ད་དུང་ཞུ་རྒྱུ་མང་དག་ཞུ་རྒྱུ་མང་ལྷག་ཡོད་ནའང། ཁྱེའུ་བཀྲ་ཤིས་ཀྱིས་ད་ནི་དགོང་མོར་ཐུག་འདུག་པས། དོ་དགོང་ཞུ་མཚམས་འདི་ནས་འཇོག་ཆོག་པ་གྱིས་ཞེས་ཆོག་མཆན་ཞུས་ཤིང་སང་ཉིན་མུ་མཐུད་ཞུ་རྒྱུའི་ཁས་ལེན་བྱས། དེ་ནས་ཁོང་ཡར་ལངས་ཏེ་མ་ཡར་ལངས་ཏེ་མ་ཕྱིན་པའི་གོང་དེར། ཁོས་ལོ་ངོ་བཅུ་ཙམ་རིང་སོ་སོའི་སེམས་སུ་ཉར་བའི་དྲི་བ་ཁ་ཤས་དགེ་སློང་མ་སྐྱེ་དགུའི་བདག་མོར་ཞུ་ན་འགྲིག་གམ་མི་འགྲིག་སྙམ་པ་ན། སྐྱེ་དགུའི་བདག་མོས་འཛུམ་ཙམ་གནང་སྟེ་ཁྱེའུ་བཀྲ་ཤིས་ལ་སྨྲས་པ། ཁྱེད་ཀྱིས་ང་ལ་དྲི་བ་དྲིས་ཤིག་དང། ངས་ཁྱེད་ཀྱི་དྲི་བ་ཁག་ལ་ལན་ཐེབས་ན་ངའང་དགའ་བོ་ཡོང་བར་འདུག་ཅེས་གསུངས། ཁྱེའུ་བཀྲ་ཤིས་ཀྱིས་གནས་ཚུལ་མང་པོ་ཞིག་ཤེས་འདོད་ཡོད་པའི་ཁྲོད་ཀྱི་དྲི་བ་དང་པོ་དེ་ནི་གཞོན་ནུ་དོན་གྲུབ་ཕོ་བྲང་དང་ཞལ་གྱེས་ཁ་མའི་མཚན་མོ་དེ། ཁོང་གིས་ཡོལ་བ་ཡར་བཀྱགས་ཏེ་གཟིགས་སྐབས་གྲགས་འཛིན་མ་དངོས་འབྲེལ་གཟིམ་ཁུག་ཡོད་དམ་ཡང་ན་གཟིམ་ཁུག་པའི་ཁུལ་གནང་བ་རེད། དེ་བཞིན་འདུན་པས་གཞོན་ནུ་དོན་གྲུབ་ཀྱི་རལ་གྲི་དང་རྒྱན་ཆ་དབུ་སྐྲ་སོགས་འཁྱེར་འོང་བའི་སྐབས་དེར་ཡབ་རྒྱལ་པོ་དང་བཙུན་མོ་གྲགས་འཛིན་མ་སོགས་གྲགས་འཛིན་མ་སོགས་ཀྱི་ཐུགས་ལ་ཅི་ཞིག་དགོངས་ཤིང་གང་ཞིག་གསུངས་ཡོད་དམ། གཞོན་ནུ་དོན་གྲུབ་མ་བཞུགས་པའི་སྐབས་སྐབས་ཀྱི་ལོ་ངོ་དྲུག་གི་རིང། ཁོང་གི་ཁྱིམ་ཚང་གི་རྒྱུན་ལྡན་འཚོ་བའི་ཁྲོད་འགྱུར་བ་ཅི་ཞིག་བྱུང་ཡོད་དམ། བཅོམ་ལྡན་འདས་ཀྱིས་ཐམས་ཅད་མཁྱེན་པའི་གོ་འཕང་མངོན་དུ་བྱས་པའི་གཏམ་བཟང་དེ་ཐོག་མར་སུས་ཐོས་སམ། བཅོམ་ལྡན་འདས་ཕྱིར་སེར་སྐྱའི་གཞིར་བྱོན་ཏེ་གྲོང་ཁྱེར་གྱི་ཡུལ་མི་ཀུན། ཀུན་ཁོང་ལ་འཚམས་འདྲིར་བཅར་སྐབས་ཁོང་སྣེ་ལེན་ཞུ་བའི་མི་དང་པོ་སུ་རེད། ཅེས་སོགས་བཀའ་འདྲི་ཞུས་པར། དགེ་སློང་མ་སྐྱེ་དགུའི་བདག་མོས་ཧང་སངས་པའི་སྐད་གདངས་དང་བཅས། འོ། ཁྱོད་ལ་དྲི་བ་འདི་འདྲའི་མང་པོ་འདུག་ཅེས་ཞལ་ནས་འཛུམ་མདངས་དང་བཅས་སྨྲས་པ། དེ་ན་ངས་ཁྱོད་ལ་ལན་མདོར་བསྡུས་ཤིག་ཐོག་ནས་དྲིས་ལན་འབུལ་ཐུབ་པའི་འབད་བརྩོན་བྱེད། ཁྱེད་ཀྱི་དྲི་བ་དང་པོ་དེ་གྲགས་འཛིན་མ་དངོས་འབྲེལ་གཟིམ་ཁུག་ཡོད་དམ་ཞེས་པ་དེ་མ་རེད་དམ། དེའི་ལན་ཁྱེད་ཀྱིས་གསལ་པོ་ཤེས་འདོད་ན་གྲགས་འཛིན་མ་མོ་རང་ལ་བཀའ་འདྲི་ཞུ་དགོས། འོན་ཀྱང་ཁྱེད་ཀྱིས་ང་ལ་དྲིས་ཚེ་ངས་གྲགས་འཛིན་མ་གཟིམ་ཁུག་ཡོད་པའི་ཡིད་ཆེས་ཞུ་ཐུབ་པ་མི་འདུག། རྒྱུ་མཚན་ནི་དགོང་མོ་དེར་གྲགས་འཛིན་མ་སྐུ་ངོ་མས་གཞོན་ནུ་དོན་གྲུབ་ཀྱི་ན་བཟའ་དང་དབུ་ཞྭ། མཆིལ་ལྷམ་བཅས་ཁོང་གི་ཞབས་སྟེགས་སྟེང་དུ་བཞག་ནས་གྲ་སྒྲིག་ཞུས་འདུག་པར་མ་ཟད། མོས་འདུན་པ་མངགས་ཏེ་རྟ་མཆོག་བསྔགས་ལྡན་ལ་སྒ་བསྟད་ནས་གྲ་སྒྲིག་བྱོས་ཞེས་སོགས་གསུངས་འདུག་པས། མོས་གཞོན་ནུ་དོན་གྲུབ་མཚན་མོ་དེར་ཕོ་བྲང་བཞག་ནས་ཕེབས་རྒྱུ་ཡིན་པ་མཁྱེན་ཡོད་ངེས་རེད། དེ་ལྟར་ཡིད་དབང། དེ་ལྟར་དེ་ལྟར་ཡིན་དབང་དུ་བཏང་ན་མཚན་མོ་དེར་སྲས་མོ་ཁོང་གཟིམ་ཁུག་ས་རེད་དམ་མ་རེད། ངས་བལྟས་ན་རྒྱལ་སྲས་དང་ཁོང་གཉིས་ཞལ་གྱེས་སྐབས་སྡུག་བསྔལ་གྱི་མགོ་གནོན། ཕྱིར། མོས་གཟིམ་ཁུག་པའི་ཚུལ་ཁུལ་གནང་བ་ཡིན་རྒྱུ་རེད་སྙམ། ཡ། བཀྲ་ཤིས། ཁྱེད་ཀྱིས་ད་དུང་གྲགས་འཛིན་མའི་སྐོར་ནས་མང་པོ་ཤེས་ཀྱི་མ་རེད། སྲས་སྒྲ་གཅན་འཛིན་གྱི་མ་ཡུམ་སྟེ། གྲགས་འཛིན་མ་ནི་ཧ་ཅང་ཐུགས་ཐག་ཆོད་པའི་བུད་མེད་མཛངས་མ་ཞིག་ཡིན་པར་མ་ཟད། མོས་གཞོན་ནུ་དོན་གྲུབ་ཀྱི་དམིགས་འདུན་ཤེས་ཤིང་ཁུ་སིམ་མེར་ལྷག་བསམ་ཟོལ་མེད་ཀྱིས་ཁོང་གི་དམིགས་འདུན་ལ་རྒྱབ་སྐྱོར་ཞུ་གི་ཡོད། མི་གཞན་སུ་ཞིག་ལ་ལྟོས་ནས་ཀྱང་སྲས་མོ་ཁོང་གི་སྐོར་ངས་གསལ་པོར་ཤེས་ཀྱི་ཡོད། རྒྱུ་མཚན་ནི། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱི་འཕྲོ་ནས་མོ་རང་ལ་ཆེས་ཉེ་ཤོས་དང་རྒྱུས་ཆེ་ཤོས་ཀྱི་མི་དེ་ང་ཡིན་ཞེས་གསུངས། སྐྱེ་དགུའི་བདག་མོས་མུ་མཐུད་ཁྱེའུ་བཀྲ་ཤིས་ལ་སྨྲས་པ། ཕྱི་ཉིན་ཞོགས་པ་ང་ཚོས་རྒྱལ་སྲས་གཞོན་ནུ་དོན་གྲུབ་ཕོ་བྲང་ནས་བྱོན་ཟིན་པའི་གནས་ཚུལ་ཤེས་མ་ཐག་གྲགས་འཛིན་མ་མ་གཏོགས་ཕོ་བྲང་གི་མི་ཐམས་ཅད་དངངས་སྐྲག་གིས་ཧ་ལས་ཧོན་ཐོར་དུ་གྱུར་སོང་ཞེས་གསུངས། སྐབས་དེར་ཡབ་རྒྱལ་པོ་ཁོང་ཁྲོ་ཆེར་ལངས་ཏེ་ཐམས་ཅད་ལ་སྐད་ཅོར་རྒྱག་བཞིན་ཁྱེད་ཚོས་ཅིའི་ཕྱིར་རྒྱལ་སྲས་མ་ཕེབས་གོ། རྒྱལ་སྲས་མ་ཕེབས་གོང་ནས་སྔོན་འགོག་མ་བྱས་པ་ཡིན་ཞེས་སོགས་ཉེས་རྐྱེན་གཡོག་ཅིང་སྐྱོན་བརྗོད་གནང། དེ་ཙམ་ན་སྲུ་སྐྱེ་དགུའི་བདག་མོ་གྲགས་འཛིན་མའི་གྲགས་འཛིན་མའི་ཕྱོགས་སུ་བརྒྱུགས་ཏེ་མོའི་རྩར་ཕེབས་སྐབས་སྲས་མོ་ཁོང་གིས་སྤྱན་ཆབ་གཏོང་བཞིན་ཁུ་སིམ་མེར་ཞབས་སྟེགས་སུ་བཞུགས་ཡོད། རྒྱལ་པོས་གཞུང་འབྲེལ། འཚོལ་ཞིབ་ཚོགས་པར་ཁྱེད་ཚོས་རྒྱལ་སྲས་རྙེད་པ་ན་ཕྱིར་ཕོ་བྲང་དུ་ཁྲིད་ཤོག་ཅེས་བཀའ་གནང་བ་ལྟར་ཁོ་ཚོས་རྟ་བཞོན་ཏེ་ཕྱོགས་བཞི་མཚམས་བརྒྱད་དུ་རྒྱལ་སྲས་འཚོལ་བར་ཕྱིན། ལྷོ་ངོས་སུ་ཕྱིན་པའི་ཚོགས་པ་དེས་འདུན་པས་རྟ་མཆོག་བསྔགས་ལྡན་སྒ་སྟོང་དུ་ཁྲིད་འོང་བར། འཕྲད་ཅིང་འདུན་པས་ཁོང་ཚོ་མུ་མཐུད་འཚོལ་དུ་མ་བཏང་བར་སྨྲས་པ། རྒྱལ་སྲས་རིན་པོ་ཆེ་ཆོས་ཀྱི་རྗེས་སུ་འབྲངས་པ་ལགས་ན་ཁྱེད་ཚོས་ཁོང་ལྷིང་འཇགས་ཀྱི་ངང་དུ་འཇོག་པར་ཞུ། ངས་རྒྱལ་སྲས་ལ་ངུ་འབོད་ཀྱི་སྒོ་ནས་ནན་སྐུལ་ཅི་ཙམ་ཞུ་ནའང་ཁོང་གིས་ཐར་ལམ་འཚོལ་རྒྱུའི། ཆོད་སེམས་དེར་འགྱུར་བ་གཏན་ནས་མི་འདུག་གང་ལྟར་ཁོང་ནི་ཡུལ་ལུང་གཞན་ཞིག་གི་ནགས་ལུང་སྟུག་པོར་འཛུལ་ཟིན་པས་ཁྱེད་ཚོས་ཁོང་རྙེད་ཐབས་ཀྱང་མེད། ཅེས་བཤད། དེ་ནས་འདུན་པ་ཕོ་བྲང་དུ་ལོག་སྟེ་རང་ཉིད་ཀྱི་གནོང་འགྱོད་མཚོན་ཕྱིར། མཚོན་ཕྱིར་མགོ་བོ་ས་ལ་ཐེངས་གསུམ་གཏུགས་ནས་རྒྱལ་སྲས་ཀྱི་རལ་གྲི་དང་རྒྱན་ཆ་དབུ་སྐྲ་བཅས་རྒྱལ་པོ་ཟས་གཙང་མར་ཕུལ། སྐབས་དེར་བཙུན་མོ་སྐྱེ་དགུའི་བདག་མོ་དང་གྲགས་འཛིན་མ་གཉིས་ཀྱང་རྒྱལ་པོའི་འཁྲིས་སུ་བཞུགས་ཡོད། ཡབ་རྒྱལ་པོས་འདུན་པས་མིག་ཆུ་གཏོང་བཞིན་པ། མཐོང་བས། འདུན་པ་ལ་བཀའ་བཀྱོན་མ་གནང་བར་ག་ལེར་གནས་ཚུལ་དེའི་སྐོར་ཆ་ཚང་བཀའ་འདྲི་གནང་རྗེས། ཡབ་རྒྱལ་པོས་རལ་གྲི་དང་རྒྱན་ཆ། དབུ་སྐྲ་བཅས་དོ་དམ་ཉར་ཚགས་ཞུ་ཕྱིར། གྲགས་འཛིན་མར་ཕུལ་ཅིག་ཅེས་གསུངས། སྐབས་དེའི་ཕོ་བྲང་གི་ཁོར་ཡུག་ནི་ཆེས་ཡ་ང་ཞིང་ཡིད་མུག་པའི་རང་བཞིན་ཞིག་སྟེ། རྒྱལ་སྲས་གཞོན་ནུ་དོན་གྲུབ་བརླག་པ་ནི། ཉིན་མོར་འོད་སྣང་བརླག་པ་དང་མི་གཉིས་པར་གྱུར། དེ་ནས་ཡབ་རྒྱལ་པོ་ཟས་གཙང་མ་གཟིམ་ཁང་དུ་བྱོན་ཏེ་ཉིན་མང་པོར་ཕྱི་ལ་མ་བྱོན་པར་བཞུགས་པས། ཁོང་གི་བློན་ཆེན་སྣ་ཚོགས་བཤེས་གཉེན་གྱིས་ཡབ་རྒྱལ་པོའི་སྐུ་ཚབ་ཞུས་ཏེ། རྒྱལ་སྲིད་ཀྱི་འགན་འཁྲི་ཆེ་ཕྲ་ཐམས་ཅད་ཐག་གཅོད་མི་བྱེད་ཀ་མེད་བྱུང། རྟ་མཆོག་བསྔགས་ལྡན་ཕྱིར་ཕོ་བྲང་གི་རྟ་རའི་ནང་སླེབས་རྗེས་ཁོས་བཟའ་བཏུང་གང་ཡང་མ་བྱས་པར་བརྟེན་ཉིན་ཤས་རྗེས་ཚེ་ལས་འདས་པས། འདུན་པའི་སེམས་མྱ་ངན་གྱིས་ནོན་ཏེ་གྲངས་ཟིན་མར་བཀའ་འཁྲོལ་ཆོག་མཆན་ཞུས་ནས་རྒྱལ་སྲས་ཀྱི་ཆིབས་རྟ་ལ་ཕུང་པོ་སྲེག་སྦྱོང་གི་འདོན་ཆོག་སོགས་གྲ་སྒྲིག་བྱས། དེ་ལྟར་སྒོམ་སྒྲུབ་ཀྱི་ཚོགས་བརྡའི་དྲིལ་བུ་མ་བརྡུང་གི་བར་དུ་སྐྱེ་དགུའི་བདག་མོས་གལ་ཆེན་རང་བཞིན་ལྡན་པའི་བྱུང་བ་རྣམས་གསུངས། དེ་ནས་དྲིལ་བུ་བརྡུངས་པས་ཉན་མཁན་ཚོར་བློ་ཕམ་བྱུང་ཡང་ཉན། ཉན་ཐོས་ཀུན་དགའ་བོས་སྨྲས་པ། རྣམ་ཐར་དེ་ཅི་འདྲའི་སྙན་ཞིང་ཕུན་སུམ་ཚོགས་ནའང། སྒོམ་སྒྲུབ་ལ་ལྷོད་ཡངས་ཤོར་ན་མི་འགྲིག། ཅེས་གསུངས་ཏེ་དེའི་ཕྱི་ཉིན་རྣམ་ཐར་ལ་ཉན་མཁན་རྣམས་ཁོང་གི་སྤྱིལ་པོར། སྤྱིལ་པོར་གདན་འདྲེན་ཞུས། དགེ་སློང་མ་སྐྱེ་དགུའི་བདག་མོ་དང་ཉན་ཐོས་ཀུན་དགའ་བོ་གནས་བརྟན་རྟ་ཐུལ་བཅས་ཁོ་ཚོའི་སློབ་དཔོན་ཤཱ་རིའི་བུའི་གཟིམ་ཤག་ཏུ་མ་ཕེབས་གོང་ཁྱེའུ་བཀྲ་ཤིས་དང། སྲས་སྒྲ་གཅན་འཛིན་གཉིས་ཀྱིས་ཁོ་ཚོར་ལག་ཟུང་ཐལ་མོ་སྦྱར་ཞིང་མགོ་བོ་དུད་ནས་གུས་ཞབས་ཞུས་རྗེས་ཁོང་གཉིས་རྐང་འགྲོས་ལག་གཤིབ་ཀྱིས་ཁ་རོག་ཁ་རོག། ཁ་རོག་གེར་ཕྱིར་སོང་ངོ། དལ་ཞིང་ལྷོད་ལ་སིང་སིང་དུ་གྲགས་འོང་བའི་དྲིལ་བུའི་སྒྲ་རླབས་དེ་ནི་ཆུ་ཡི་གཉེར་མ་ཇི་བཞིན་ཇི་སྙེད་གཅིག་སྙེད། ཇི་བཞིན་གཅིག་རྗེས་གཉིས་མཐུད་ཀྱིས་ཡལ་འགྲོ། དེ་ཙམ་ན་ཁྱེའུ་བཀྲ་ཤིས་ཀྱིས་དབུགས་འབྱུང་རྔུབ་ལ་དམིགས་པ་གཏད་ཅིང་ཁུ་སིམ་མེར་དྲིལ་བུའི་སྒྲ་ཉན་ཏེ། གསོན་ཅིག་གསོན་ཅིག་ལེགས་པར་གསོན་ངོ་མཚར་ལྡན་པའི་ཅོང་སྒྲ་འདིས།